དགུ། འདོད་སེམས་ཆེ་དྲགས་པའི་ལས་འབྲས། གནའ་སྔ་མོ་ཡུལ་ཞིག་ན་ཁྱིམ་དུད་ཅིག་ཡོད་པ་དེས་དུས་བཀག་ལྟར་བུན་བདག་ལ་བུ་ལོན་སྤྲོད་མ་ཐུབ་སྟབས། མཐར་རང་ཉིད་ཀྱི་བརྩེ་བའི་བུ་མོ་ཨ་ཞང་བུན་ཚབ་ཏུ་མ་སྤྲོད་ཀ་མེད་བྱུང་བ་རེད། བུ་མོ་ཨ་ཞང་བུན་བདག་གི་ཁྱིམ་དུ་སླེབས་པ་ནས་བཟུང། ཞོགས་སྔ་ལངས་དགོང་ཕྱི་ཉལ་གྱིས་ཁྱིམ་ཚང་ཕྱི་ནང་གི་ལས་ཀ་ཚང་མ་བྱེད་དགོས་ཀྱི་ཡོད་པ་རེད།

བུ་མོ་ན་རེ། ང་བུན་ཚབ་ཏུ་ཁྱིམ་འདིར་སླེབས་པ་དང། ཁྱིམ་བདག་བཟའ་མི་གཉིས་ནས་མནར་གཅོད་བྱེད་དྲགས་པས་སེམས་སྡུག་གིས་ངུ་བ་ཡིན་ཞེས་བཤད། དྲང་སྲོང་ན་རེ། བུ་མོ་ཁྱོད་སེམས་སྡུག་བྱེད་དགོས་དོན་མེད་ཅེས་བཤད་པ་དང་ཆབས་ཅིག་ཏུ། བུ་མོའི་ལུས་ཐོག་ཏུ་གཙང་ཆུ་ཕྲན་བུ་ཞིག་གཏོར་མ་ཐག་ཏུ། བུ་མོའི་སེམས་སུ་སྤྲོ་སྣང་རབ་ཏུ་སྐྱེས་པའི་ཐོག་ལུས་ཀྱི་མདངས་ཀྱང་སྔར་ལྟར་སོས་ཏེ་ཡིད་དུ་འོང་བ་ཞིག་ཏུ་གྱུར། དེ་ནས་བུ་མོ་ཆུ་ཁུར་ཏེ་ཁྱིམ་དུ་ལོག་པས། ཁྱིམ་བདག་བཟའ་མི་གཉིས་ཀྱིས་བུ་མོའི་གདོང་མདངས་ལ་བལྟས་ནས་བུ་མོ་དེ་ཞོགས་པ་ཁྱུག་ཙམ་ཞིག་ལ་གདོང་མདངས་འདི་ལྟ་བུའི་ལེགས་པོ་ཆགས་པའི་རྒྱུ་མཚན་གང་ཡིན་ནམ་སྙམ་སྟེ་ན་རེ། བུ་མོ་ཁྱོད་ཀྱི་གདོང་མདངས་འདི་ལྟ་བུའི་ལེགས་པོ་ཆགས་དགོས་པའི་རྒྱུ་མཚན་གང་ཡིན་ནམ་ཞེས་དྲིས་པར། བུ་མོས་རང་ཉིད་ཆུ་ལེན་པར་འགྲོ་སྐབས། ཆུ་ཁར་དྲང་སྲོང་ཞིག་འཕྲད་པའི་གནས་ཚུལ་རྣམས་ཞིབ་ཅིང་ཕྲ་བར་བཤད། བུན་བདག་བཟའ་ཚོ་གཉིས་ཕྱི་ཉིན་ཞོགས་པ་སྔ་ལངས་བརྒྱབ་ནས་གཙང་པོའི་འགྲམ་དུ་ཆུ་ལེན་པར་ཕྱིན་པ་དང། གོས་སྐྱོ་བོ་ཞིག་གོན་ནས་གཙང་པོའི་འགྲམ་དུ་སྐད་ཤུགས་ཆེན་པོས་སེམས་སྡུག་ཁུལ་གྱིས་ངུས་པས། དྲང་སྲོང་དེ་མར་ཡོང་སྟེ། གཏམ་ཚིག་གཅིག་ཀྱང་མ་བརྗོད་པར་ཁོ་གཉིས་ཀྱི་ལུས་པོར་ཆུ་ཕྲན་བུ་གཏོར་མ་ཐག་ཏུ་བུན་བདག་གཉིས་སྤྲེའུར་གྱུར། ཁོ་གཉིས་དངངས་སྐྲག་ཆེན་པོ་སྐྱེས་ཏེ་ཕན་ཚུན་ཕར་ལྟ་ཚུར་ལྟ་བྱེད་པ་དང་ས་ལ་འགྱེལ་རིལ་བརྒྱབ་སྟེ་སྤྲེལ་པགས་བཤུ་ཐབས་བྱས་རུང་བཤུ་ནི་ག་ལ་ཐུབ། བུན་བདག་སྤྲེའུ་གཉིས་ཕྱིར་ལོག་པ་བུ་མོས་མཐོང་བས་ཧ་ལས་ཧང་སངས་ནས་བུ་མོས་སྤྲེའུ་གཉིས་བྱམས་ཀྱིས་བསྐྱངས་ནས་ཉིན་ཤས་རིང་དེ་གར་བསྡད།